ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ལི་ཁ་ཆང་གློ་བུར་དུ་འདས་གྲོངས་སོང་བའི་རྗེས་སུ་འདས་པོ་དེའི་བསམ་བློའི་ལྟ་བ་དང་མཐའ་མའི་ལག་རྗེས་སོགས་སྐོར་ལ་གདེང་འཇོག་བྱེད་པའི་སྐབས་སུ་མི་ཚོས་ད་ལྟའི་རྒྱ་ནག་དམར་ཕྱོགས་ཀྱི་ལམ་ལུགས་འདིའི་ནང་དཔོན་རིགས་འགའ་ཞིག་གི་བསམ་བློ་གུ་ཡངས་ཡོད་པ་དང་ཡང་གཤིས་རྒྱུད་བཟང་པོ་ཡོད་པ་སོགས་ཀྱིས་དོན་དངོས་སུ་ནུས་པ་ག་འདྲ་ཞིག་ཐོན་ཐུབ་ཀྱི་ཡོད་མེད་སྐོར་ལ་ཡང་བགྲོ་གླེང་མང་པོ་ཞིག་བྱས་སོང། བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ཉེ་དུས་རྒྱ་ནག་གི་སྲིད་བློན་ཟུར་པ་ལི་ཁ་ཆང་འདས་གྲོངས་སོང་པའི་སྐབས་དེ་ཡིན་ན་རྒྱ་ནག་རྒྱལ་ནང་ཡིན་ནའི་རེད་རྒྱ་ནག་ཕྱི་ལོགས་ལ་ཡང་དམིགས་བསལ་ཤེས་ཡོན་ཅན་ཚོས་ཧང་སངས་དགོས་ཡག་གི་གནས་ཚུལ་འདི་བརྒྱུད་བྱས་ད་ལྟའི་རྒྱ་ནག་གི་ཆབ་སྲིད་ཀྱི་གནས་སྟངས་ཡིན་ནའི་རེད་ཡང་མ་འོངས་པ་ལ་ཡང་ད་མདུན་ལམ་ཅིག་ག་རེ་ཡོད་རེད་འདི་ཚོའི་སྐོར་ལ་ཡང་བགྲོ་གླེང་རྒྱུན་དུ་དང་མ་འདྲ་ཕྲན་བུ་ཡིན་ན་གཏིང་ཟབ་དང་དེ་བྱས་སོང་བ་འདུག་དེ་འདྲ་བྱེད་དགོས་ཡག་རྒྱུ་མཚན་གལ་ཆེ་ཤོས་དེ་ཡིན་ན་ད་ལི་ཁ་ཆང་འདས་གྲོངས་སོང་ཡག་དུས་ཚོད་དེ་ད་ལྟའི་རྒྱ་ནག་གི་ཉེ་དུས་ཀྱི་ལོ་རྒྱུས་ཐོག་ལ་ཡག་ངས་བྱས་ན་ལམ་ཀ་སུམ་མདོ་ཁར་ཅིག་ལ་དེ་ཡར་སོང་བ་འདུག་འདི་སླེབས་དུས་ཙམ་པ་ཁོ་ཕྱོགས་སྡོམ་དང་སྒྲིག་བྱེད་བྱས་བྱས་རྒྱུན་དུ་ཡིན་ན་མཐོང་མ་ཐུབ་ཡག་དང་རྒྱུན་དུ་གསལ་པོ་མཐོང་མ་ཐུབ་ཡག་གི་གནས་ཚུལ་མང་པོ་ཞེ་ཅིག་ད་རེས་ལི་ཁ་ཆང་འདས་གྲོངས་སོང་པའི་སྐབས་དེ་མི་ཚང་མ་ལོག་ཅིག་མཐོང་ཐུབ་ཡག་དེ་ཆགས་པའི་བཟོ་འདྲ་བྱས་སོང་དེ་ཚོའི་ནང་ནས་དཔེར་ན་ཆ་བཞག་པ་ཡིན་ན་ཁ་སིང་ངས་བདུན་ཕྲག་གི་བསྐྱར་ཞིབ་ལས་རིམ་ནང་ལོགས་ལ་རོབ་ཀྱི་ངོ་སྤྲོད་ཞུས་པ་ཡིན། གཅིག་ཡིན་ན། ཁོ་ཚོ་མི་མང་པོ་ཅིག་གི་ལྟ་ཚུལ་ག་རེ་འདུག་ཟེར་ན། ལི་ཁ་ཆང་འདས་གྲོངས་སོང་པ་འདིས་རྒྱ་ནག་གི་ད་བཅོས་སྒྱུར་གྱི་དུས་རབས་འདི་མཇུག་བསྒྲིལ་བ་རེད། ད་བཅོས་སྒྱུར་གྱི་དུས་རབས་ཟེར་མཁན་དེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ཀྱི་དཀྱིལ་དུས་སུ་བཏང་ནས་མའོ་ཙེ་ཏུང་འདས་གྲོངས་སོང་པའི་རྗེས་ལ་ཡིན་ན། ཏེང་ཞའོ་ཕིང་གིས་ད་རྒྱ་ནག་སྒོ་ཕྱེ་བྱས་ལ་ཡང་བཅོས་སྒྱུར་གྱི་ལམ་ཀ་དེ་ཕྱིན་པ་རེད། དེ་ཕྱིན་བྱས་ད་དེ་ཚོ་ཕྱིན་པའི་རྐྱེན་གྱིས་དེ་རིང་ཁ་སང་རྒྱ་ནག་གི་དཔལ་འབྱོར་དེ་སྟོབས་ཆེན་པོ་དེ་གར་ཆགས་བསྡད་པ་རེད། རྒྱ་ནག་ཁྱོན་ཡོངས་ཀྱི་མི་དམངས་ཀྱི་འཚོ་བའི་གནས་སྟངས་ལ་ཡང་དངོས་གནས་དོན་དུ་གནད་ཆེན་པོ་ཞིག་བྱུང་ཡོད་རེད། དེ་ཚོ་སྒང་ག་ལོག་ཡ། བཅོས་སྒྱུར་གྱི་དུས་རབས་འདི་ལ་ཡང་བརྟེན་བྱས་བྱུང་ཡག་ཅིག་རེད། ད་འདིའི་དུས་རབས་དེ་ཡིན་ན་ད་ཕལ་ཆེར་མཇུག་བསྒྲིལ་བ་རེད་ཟེར་གྱི་ལབ་ཀྱི་འདུག་ཁོ་ལབ་ཡ་དེ་མཚོན་དོན་ཁོ་ནས་བཤད་པ་ཡིན་ན་ཁོ་དམིགས་བསལ་ཅིག་ཆགས་ཀྱི་འདུག་ག་རེ་ཡིན་ཟེར་ན།

བདུན་ཅུ་དོན་གྲངས་ཀྱི་མཇུག་དུས་དང་བརྒྱད་ཅུ་གྱ་གྲངས་དག་པ་ལ་ཡང་པེ་ཅིང་སློབ་གྲྭར་ཕྱིན། སློབ་གྲྭར་ཕྱིན་པའི་རྗེས་ལ་དང་འགོ་ཐོག་མ་ལ་ཡང་རྒྱ་ནག་གཞུང་ནང་ལོགས་ལ་ལས་ཀ་བྱེད་པའི་སྐབས་དེར་ཁོ་རང་མཉམ་དུ། སློབ་གྲྭར་མཉམ་དུ་འགྲོ་མྱོང་མཁན་དང་དེ་ག་ནང་བཞིན་གྱིས་མཉམ་དུ་ཕར་ལས་ཀ་ཐོག་མར་བྱས་པའི་སྐབས་དེར་ད་བརྒྱད་ཅུ་གྱ་དགུའི་གོང་ལ་ཡང་ལས་ཀ་དེ་ཚོ་མང་ཆེ་ཅིག་ལས་ཀ་བྱེད་མྱོང་ཡིན་ཏེ་མང་པོ་ཞེ་ཅིག་བརྒྱད་ཅུ་གྱ་དགུའི་དམངས་གཙོའི་ལས་འགུལ་ལ་དྲག་གནོན་བྱས་པའི་རྗེས་ལ་ཡིན་ན་ཁོ་ཚོ་རྒྱ་ནག་གཞུང་ནང་ལོགས་ནས་མར་ཐོན་བྱས། ཕྱི་རྒྱལ་ལ་ཡོང་ད་དེ་རིང་ཁ་སང་ཕྱི་རྒྱལ་སློབ་གྲྭ་ཆེན་མོ་དེ་ཚོའི་ནང་ལོགས་ལ་ཡང། སློབ་སྦྱོང་བྱས་བྱས་ཡིན་ན་མཁས་པ་ཆགས་བྱས་དེ་རིང་ཁ་སང་རྩོམ་བྲིས་དེབ་བྲིས་བྱེད་མཁན་དེ་འདྲ་མང་པོ་ཞིག་ཡོད་རེད་བྱས་ཙང་ཁོ་ཚོ་མང་པོ་ཅིག་གིས་ལི་ཁ་ཆང་རྒྱུས་ཡོད་སོང་ཙང་ལི་ཁ་ཆང་དེ་ད་ད་ད་བསམ་བློ་ག་འདྲ་བཏང་གི་ཡོད་མེད་ད་སུས་བཤད་ཁག་པོ་རེད་དེ་ལས་ཡིན་ནའི་ཉུང་ཤོས་ལ་ད་སྐབས་དེ་ལ་ཡང་ལི་ཁ་ཆང་ཟེར་ཡག་དེ་མི་གཤིས་ཀ་ག་འདྲ་ཅིག་ཡོད་མེད་ད། ལི་ཁེ་ཆང་བསམ་བློ་གཏོང་སྟངས་དེ་ཚོ་གང་འདྲ་ཅིག་ཡོད་མེད། དེ་ཚོ་ཡིན་ན་ཤེས་མཁན་མང་པོ་བྱས་བྱས་ད་ཁོ་ཚོས་དེ་ཚོའི་སྐོར་ལ་ཡག་དག་གས་ས་མང་པོ་ཞེ་པོ་ཅིག་བྲིས་སོང་ཨ། ད་བྲིས་པ་དེ་ཚོ་ཐུན་མོང་གི་ཁྱད་ཆོས་དེ་བཤད་པ་ཡིན་ན་ལི་ཁེ་ཆང་ཟེར་མཁན་དེ་མི་སྤྱོད་པ་ངན་པ་ཞེ་པོ་ཅིག་ཡོད་ས་མ་རེད། མི་སྤྱིར་བཏང་གང་ག་བློ་ལ་བསྟུན་མཁས་བྱས་མི་གང་ག་ལ་འཆམ་པོ་བྱས་ཨང་ཁོ་སློབ་སྦྱོང་ཡག་པོ། སྤྱིར་བཏང་སྤྱང་པོ། ནུབ་ཕྱོགས་རྒྱལ་ཁབ་ཀྱི་བསམ་བློ་དང་འདི་ལ་ཡང་སློབ་སྦྱོང་བྱེད་ཡག་གི་འདོད་པ་ཆེན་པོ་ཡོད་ངེས་ཁོ་རང་ཨིན་ཇི་ཞེ་དྲག་ཞིག་ཡག་པོ་ཡོད་རེད་ཟེར་གྱི་འདུག་མང་ཆེས་ཟེར་ཡག་བྱས་པ་ཡིན་ན་ལི་ཁེ་ཆང་གཅིག་པོ་མ་རེད་ཕལ་ཆེར་སྐབས་དེ་ཡིན་ན་ཁོ་རང་འདྲ་བོ་ཡོད་པ་དེ་ཚོ་སློབ་གྲྭ་ཆེན་པོ་འདི་ཕྱིན་སློབ་སྦྱོང་ཏོག་ཙམ་ཡོད་རྒྱུ་དེ་ཚོ་མི་དེ་ཚོ་མང་ཆེ་ཅིག་གི་ཡིན་ན། སེམས་པའི་ནང་ལོགས་ལ་ཡ་ད་རྒྱ་ནག་འདི་ལ་ཡག་རྩ་བའི་ཐོག་ནས་འགྱུར་ལྡོག་ཅིག་བཏང་བྱས། རྒྱུན་ལྡན་གྱི་རྒྱལ་ཁབ་ཆགས་ཡག་དང་ག་ལེ་ག་ལེར་དམངས་གཙོའི་ཁ་ཕྱོགས་ལ་ཡང་འགྲོ་དགོས་ཡག་ཅིག་གི་བསམ་བློ་གཏོང་མཁན་དེ་མང་པོ་ཞེ་པོ་ཅིག་ཡོད་རེད་ལི་ཁེ་ཆང་འདི་འདྲ་ཅིག་རེད་ཟེར་བྱས་མང་ཆེ་ཅིག་གིས་འདི་འདྲ་ཟེར་གྱི་འདུག། ད་འདི་འདྲ་བཤད་པ་ཡིན་ནའི་ལས། ད་རིང་དེ་མི་མང་ཆེ་ཅིག་གི་ཀུན་སློང་དེ་ཡིན་ན་ཞི་ཅིན་ཕིང་དགག་རྒྱག་བྱེད་ཆེད་ཡིན་གྱི་རེད་དེ་ལས་ཡིན་ནའི་གང་ལྟར་ལི་ཁེ་ཆང་ལ་ཡ་ཅིག་བསྟོད་བསྔགས་རེ་དང་བསྔགས་བརྗོད་རེ་བྱེད་ཡག་གི་འདོད་པ་ཞེ་པོ་ཅིག་ཡོད་ནའི་ལས། ལི་ཁེ་ཆང་གིས་ད་ལྟ་བར་དུ་ལས་ཀ་འདི་བྱས་པ་རེད་ཟེར་བྱས་གྲུབ་འབྲས་ཅིག་དཔེ་མཚོན་ལྟ་བུ་བྱས་རྗེས་བཤད་ཡག་དེ་ཡིན་ན་ཞེ་པོ་ཉུང་ཉུང་འདུག་ག། དེ་ཡིན་དུས་ཙམ་པ་ཡིན་ན་ཚང་མའི་བློ་ལ་ཡ་གང་ལྟར་དྲི་བ་གལ་ཆེན་པོ་བྱུང་འདུག་དྲི་བ་དེ་ག་རེ་ཟེར་ན། ལི་ཁེ་ཆང་གི་འཇོན་ཐང་མེད་པ་བྱས་རྗེས་བྱས་པ་རེད། ཡང་ན་ལི་ཁེ་ཆང་ལྟ་བུའི་བསམ་བློ་ཕྲན་བུའི་གུ་ཡངས་ཅིག་ཡིན་པ་ཡིན་ན་ལས་ད་ལྟའི་རྒྱ་ནག་གི་དམར་ཤོག་གི་ལམ་ལུགས་འདིའི་ནང་ལོགས་ལ་ཡ། མངོན་གསལ་དོད་པོའི་གྲུབ་འབྲས་ཡོད་པའི་ལས་ཀ་བྱེད་ཡག་གི་གོ་སྐབས་དེ་འདྲ་ཅིག་ཡོད་རེད་མ་རེད། ས་རྒྱ་དེ་འདྲ་ཅིག་ཡོད་རེད་མ་རེད། ཡང་ན་ཅིག་ལི་ཁེ་ཆང་གིས་ལས་ཀ་དེ་མ་འཇོན་པ་བྱས་བྱས་བྱེད་མ་ཐུབ་པ་རེད། དེའི་སྐོར་ལ་ཡ་ཡིན་ན་བགྲོ་གླེང་མང་པོ་བྱུང་འདུག་བགྲོ་གླེང་དེ་ཡིན་ན་ད་གསར་པ་ག་གས་མ་རེད། བགྲོ་གླེང་དེ་ཡིན་ན་ད་ལོ་མང་པོའི་རིང་ལ་རྒྱུན་རིང་པོ་བྱས་ཚར་རྒྱུ་ཅིག་རེད་ད་མི་མང་པོ་ཅིག་གིས་ཟེར་ཡག་བྱས་ན་གང་ལྟར་ད་ལྟའི་རྒྱ་ནག་དམར་ཤོག་གི་འདི་སྒྲོམ་གཞི་འདིའི་ནང་ལོགས་ལ་ཡ། རྩ་བའི་ཐོག་ནས་རྒྱ་ནག་ལ་བསྒྱུར་བཅོས་བཏང་རྗེས་ལས་ཀ་ཡག་པོ་བྱེད་ཀྱི་གོ་སྐབས་ཅིག་ནི་ཡོད་མ་རེད་ས་རྒྱ་དེ་ནི་ཁྱོན་ཡོད་མ་རེད་ཟེར་བྱས་ད་སྔས་མ་ནས་ལབ་བསྡད་མཁན་མང་པོ་ཡོད་རེད་ཡིན་ནའི་ད་རིང་འདི་ལི་ཁེ་ཆང་འདས་གྲོངས་སོང་བ་དང་ད་རྒྱ་ནག་བསྒྱུར་བཅོས་ཀྱི་དུས་རབས་དེ་མཇུག་འགྲོ་གི་ཡོད་པའི་འགག་རྩའི་དུས་ཚོད་དེ་སླེབས་དུས་བགྲོ་གླེང་འདི་ལ་ཡང་དམིགས་བསལ་གྱི་དོན་སྙིང་དང་དཔེ་མཚོན་དང་དེ་ལྟ་དུས་ཙམ་པ་དེ་བས་དགོས་མཁོ་ཆེན་པོ་ཞེ་པོ་ཅིག་ཆགས་ཡོད་རེད་ཟེར་གྱི་འདུག་ངས་བྱས་དུས་ཙམ་པ་བོད་པ་ཚོའི་ངོས་ནས་བཤད་ན་ངས་བྱས་ན་གལ་ཆེན་པོ་རེད་བསམ་གྱི་འདུག་བརྗོད་གཞི་དེ་ག་རེ་ཟེར་ན་ང་རང་ཚོ་རྒྱུན་དུ་འཁོར་ནས་ད་བོད་དེ་རྒྱ་ནག་འོག་ལ་ཡོད་དུས་ཙམ་པ། རྒྱ་མི་དཔོན་པོའི་ནང་ལོགས་ལ་ཡང་ཨ་དཔོན་པོ་དེ་འོ་ཙམ་ཡོད་དཔོན་པོ་དེ་ཡང་བོད་ལ་ཏོག་ཙམ་དགའ་པོ་ཡོད་རེད་ཟེར་བྱས་ད་ང་ཚོ་རྒྱུན་དུ་འཁོར་ནས་བཤད་བྱས་བསྡད་ཀྱི་ཡོད་རེད་པ་བྱས་ཙང་ཆ་བཞག་པ་ཡིན་ན་སྐྱབས་མགོན་རིན་ཆེན་གྱི་སྐུ་ཚབ་རྒྱ་ནག་ལ་ཕེབས་རྗེས་རྒྱ་ནག་གཞུང་དང་གྲོས་མོལ་དང་དེ་ཐེངས་མང་པོ་གནང་ཚར་བ་རེད། དེ་ཚོ་གནང་པའི་སྐབས་དེར་ང་ཚོས་ག་དུས་ཡིན་ན་ལས་ད་དཔོན་པོ་དེའི་སྐབས་དེར་འོ་ཙམ་བྱུང་བ་རེད་དཔོན་པོ་དེ་འོ་ཙམ་ཡོད་དེ་ཁོ་ཡག་པོ་ཡོད། ཅེས་འདི་འདྲ་བྱས་བཤད་ཡོད་རེད་ད་རྗེས་མ་ཡ་དེ་འདྲ་ཅིག་དཔོན་པོ་ཡག་ག་ཅིག་ཡོང་ཡག་གི་རེ་བ་ཡོད་རེད་ཟེར་སོང་རེད་དེ་འདྲ་ཅིག་ད་རྒྱུན་དུ་འཁོར་ནས་བཤད་བྱས་བསྡད་ཀྱི་འདུག་ག། བྱས་ཙང་གི་འདིས་ཁོ་རྒྱ་ནག་གི་དཔོན་པོ་ཡག་པོ་ཡོད་པ་ཡིན་ན་ལས་ད། ཁོ་མི་སྒེར་ཅིག། བསམ་བློ་གུ་ཡངས་པོ་ཡོད་པ་ཅིག་ལས་ཀ་བྱེད་ཡག་གི་འདོད་པ་ཡོད་པ་ཡིན་ན་ལས་བྱེད་སའི་ས་ཆ་ཡོད་རེད་མ་རེད་ཟེར་བ། འདི་ཡིན་ན་ད་ང་རང་ཚོ་བོད་པའི་ངོས་ནས་ནི་གལ་ཆེན་པོ་རེད་ཤར་ལ་ཨ་རྒྱ་ནག་ངོས་ནས་རྒྱ་ནག་གི་ཁྱོན་ཡོངས་ཀྱི་མདུན་ལམ་དང་འདི་བཤད་པ་ཡིན་ན་དེ་བས་ཡིན་ན་དམིགས་བསལ་གལ་ཆེན་པོ་ཆགས་ཡོད་པ་འདི་ཚོ་བརྗོད་མི་དགོས་པ་ཅིག་རེད་བསམ་གྱི་འདུག་ད་དེ་རིང་གི་དུས་ཚོད་འདི་ལ་ཡང། གནད་དོན་འདིའི་སྐོར་ལ་ཡང་བགྲོ་གླེང་བྱ་བའི་སྐབས་དེ་བསམ་བློ་དེ་ནམ་རྒྱུན་དང་མ་འདྲ་ཅིག་རྒྱུ་མཚན་གཙོ་བོ་དེ་ངས་ད་གིན་ཞུས་པ་དང་ལི་ཁེ་ཆང་ཕལ་ཆེན་རྒྱ་ནག་གི་དཔོན་པོའི་ནང་ལོགས་ལ་ཡང་གནད་དོན་འདིའི་སྐོར་བགྲོ་གླེང་བྱེད་དགོས་བྱུང་ན་ཕལ་ཆེན་དཔེ་མཚོན་ཡག་ཤོས་ཆགས་བསྡད་ཡོད་བསམ་གྱི་འདུག་ཁོ་རང་གིས་འདི་བྱས་པ་ཡིན་ན་ལས་མི་གཤིས་ཀ་ཡག་པོ། མི་སློབ་སྦྱོང་ཡག་པོ། བསམ་བློའི་སྟེང་ཕྲན་བུའི་གུ་ཡངས་སྐོར་དེ་ལས་ད་ཐང་འདི་གས། བཏོན་ཡག་གས་ཡོད་མ་རེད་དེ་བཏོན་ཡག་མེད་དུ་བརྩམས་པ་ཡིན་ན་ལི་ཁེ་ཆང་གིས། རྒྱ་ནག་གི་ད་དཔོན་པོ་བྱས་རྗེས་ཁོ་རང་དཔོན་པོ་ཡར་འཛེག་ཡག་གི་ལམ་འགྲོ་ནི་ཞེ་དྲག་བྱུང་བ་རེད། རྒྱ་ནག་གི་ད་དཔོན་པོ་མཐོ་ཤོས་འདི་ད་ཆགས་ཡོད་མ་རེད་དེ་ལས་རྒྱ་ནག་གི་སྲིད་བློན་ཆགས་རྒྱ་ནག་གི་དཔོན་པོ་ཨང་གཉིས་པ་ཆགས་ཟེར་དུས་ད་དབང་ཆ་ཞེ་པོ་ཅིག་ཡོད་རེད་པ། འདི་འདྲའི་ཡོད་པའི་མི་གཅིག་གིས་ལས་ཀ་གཅིག་བྱེད་མ་ཐུབ་གོ་དུས་སུ་ད་གང་ལྟར་ཁོ་རང་གི་འདོད་པ་ཡོད་པ་དེ་ཕལ་ཆེན་བྱེད་ཐུབ་མེད་དུས་མི་གཞན་པ་ལ་ད་གོ་སྐབས་ཡོད་པ་མ་རེད། མི་ལ་རེ་བ་བཅོལ་ནས་ཆོག་ཡོད་པ་མ་རེད། ད་འདི་ཡིན་ན་དམིགས་བསལ་གྱི་དུས་ཚོད་ཆགས་རྗེས་ཡིན་ན་འདིའི་སྐོར་ལ་ཡང་བསམ་བློ་གཏང་ཡག་ཅིག་ཆགས་བསྡད་འདུག་ཨང། རྒྱ་ནག་ཉེ་དུས་ཀྱི་ལོ་རྒྱུས་ཐོག་ལ་ཡང་བསམ་བློ་བཏང་བ་ཡིན་ན་དཔོན་པོ་འདི་དཔེ་མཚོན་འདི་མང་པོ་ཞེ་དྲག་ཡོད་རེད་ད་ཁོ་ཚོ་ཐ་མ་དེ་མཇུག་སྒྲིལ་སྟངས་འདི་ད་མ་འདྲ་མ་འདྲ་ཡོད་རེད་དཔེར་ན་ཆ་བཞག་ན་ང་རང་ཚོ་ཚང་མ་ལོག་གིས་རྒྱུན་དུ་འཁོར་ནས་བཤད་བསྡད་ཡ་ཧུའུ་ཡའོ་པང་ཆ་བཞག་ཁྱེད་རང་གོ་ཐོས་དོགས་པ་དངོས་གནས་བསམ་བློ། རྒྱ་ནག་གི་དཔོན་པོ་དམར་ཤོག་གི་དཔོན་པོའི་ནང་བཤད་པ་ཡིན་ན་དངོས་གནས་ད་ལྟ་བར་དུ་ད་ཧུའུ་ཡའོ་པང་ནང་བཞིན་བྱུང་ཡོད་མ་རེད་ཟེར་ན་ཕལ་ཆེན་ཧམ་པ་ཆགས་ཡོད་མ་རེད་བསམ་ང་རང་དྲན་གྱི་འདུག་ཧུའུ་ཡའོ་པང་གིས་རྒྱ་ནག་ཁྱོན་ཡོངས་ཀྱི་ཆབ་སྲིད་དང་བསྒྱུར་བཅོས་བྱེད་ཡ་ཐོག་ཏུ་ཡིན་ན་བསམ་བློ་གུ་ཡངས་པོ་དང་དེ་འདྲ་ཡོད་པ་མ་ཟད་ཡིན་ན་བོད་དོན་ཐོག་ལ་ཡང་ད་ང་རང་ཚོ་ཚང་མས་མཁྱེན་གྱི་རེད་རྒྱ་ནག་དཔོན་པོ་གཞན་པ་དང་བསྡུར་བ་ཡིན་ན་ཞེ་དྲག་གི་གུ་ཡངས་ཡོད་རེད་ཨ་ནི་ད་ག་ནང་བཞིན་ཀྲའོ་ཙི་ཡང་རེད་ད་ཁོ་གཉིས་གཉིས་ཆར་ལོ་རྒྱ་ནག་དམར་ཤོག་གི་དྲུང་ཆེ་བྱས་ད་དཔོན་པོ་མཐོ་ཤོས་ཀྱི་གོ་གནས་འདི་སྒང་འཛེགས་པ་རེད་དེ་ལས་ཡིན་ནའི་དེ་མཐའ་མ་དེ་སྒེར་གྱི་བསམ་ཚུལ་དང་རྒྱ་ནག་དམར་ཤོག་གི་ཁེ་ཕན་འབྱོར་བ་འདི་རྒྱབ་འགལ་ཆགས་པ་དང་ཡང་མིན་འདི་གཉིས་བར་དེ་ལ་འགལ་ཟླ་འདི་མངོན་གསལ་དོད་པོ་ཕྱིན་པའི་སྐབས་དེ་ཡིན་ན་ད་ཁོང་ཚོ་ཡིན་ནའི་དཔེ་དཔོན་པོ་མཐོ་ཤོས་ཆགས་ཡོད་ནའི་ཕ་གིར་གནས་མ་ཐུབ་བྱས་རྗེས་གང་ལྟར་མཐའ་མ་དེ་གཉིས་ཆར་ལོ། རྒྱ་ནག་དམར་ཤོག་ནང་ནས་མར་ཕུད་རྗེས་གང་ལྟར་མཇུག་འབྲས་འདི་ངན་པ་ཞེ་པོ་བྱུང་བ་རེད། ད་དཔེ་མཚོན་མང་ཆུང་ངུ་རེ་བཤད་ཀྱིན་འདུག་ད་དེ་བས། རྒྱ་ནག་གི་དམར་ཤོག་ནང་ལོགས་ལ་ཡང་ད་བརྒྱད་ཅུ་གྱ་གྲངས་འདྲ་པ་ལ་ཡང་ངས་ད་གིན་ཞུས་པ་ནང་བཞིན་བྱས་རྗེས་རྒྱ་ནག་གི་སློབ་གྲྭ་ཆེན་མོ་ཁག་ནས་ཐོན་རྒྱོག་འདིའི་སྐབས་དེ་ཡིན་ན་བསམ་བློ་གུ་ཡངས་བྱས་བྱས་རྗེས་རྒྱ་ནག་ད་དངོས་གནས་འགྱུར་ལྡོག་ལམ་ཁ་ཅིག་སྒང་ལ་འགྲོ་གི་ཡོད་ཤག་ཤག་བྱས་རྗེས་གཞུང་ནང་འཛུལ་རྗེས་ལས་ཀ་བྱེད་མཁན་མང་པོ་ཞེ་པོ་ཅིག་ཡོད་རེད་ད་དེ་ཚོ་ཡིན་ན་དཔེ་མི་ཐོག་ཅིག་ཆ་ཚང་ཞིག་བརྒྱད་ཅུ་གྱ་དགུའི་ལོ་ལ་རྒྱ་ནག་གི་དམངས་གཙོའི་ལས་འགུལ་ལ་ཡང་དྲག་གནོན་བྱས་པའི་སྐབས་དེར། མང་པོ་ཅིག་གཞུང་ནང་ལོགས་ནས་མར་ཕུད་ཁ་ཅིག་སོ་སོའི་གཞུང་ནང་ལོགས་ནས་མར་ཐོན་ཚོང་རྒྱག་གར་ཕྱིན་ཕྱི་རྒྱལ་ཡོང་དེ་འདྲ་བྱས་རྗེས་རྒྱ་ནག་གི་དམར་ཤོག་ཁོ་རའི་ནང་ལོགས་ལ་ཡང་ཕྲན་བུའི་བསམ་བློ་གུ་ཡངས་དང་འགྱུར་ལྡོག་གཏོང་དགོས་འདུག་བསམ་མཁན་གྱི་མི་ཐོག་རེ་གཅིག་ཆ་ཚང་གཅིག་གཙང་སེལ་བྱས་རྗེས་མེད་པ་ཆགས་པ་རེད། ལི་ཁེ་ཆང་ལྟ་བུའི་འདུ་འདུག་རིགས་བྱེད་ཅན་དམར་ཤོག་གི་ནག་ལོར་བསྡད་རྗེས་དེའི་ནག་ལོར་ལ་ཡང་རྒྱུན་དུ་རི་སྟངས་སྐོར་བསམ་ཆེད་ཕེབས་ཕྱིན་ལྟར་དངོས་གནས་གི་འདིར་བསམ་གཏན་གི་ན་མེན་ས་ང་ཚོས་བཤད་ཡོད་མ་རེད། ཚོད་དཔག་བྱས་ན་འདིར་བརྗོད་རྒྱུར་བ་དེ་འདས་གསུམ་དེ་ཡིན་ན་དཔོན་རིགས་རིན་པོ་ཆེ་ཡོད་ལ་ཡོད་མ་ས་ཡིན་ན་མི་ཚོས་ད་མ་ཚང་རྒྱ་ནག་གི་བསྒྱུར་བཅོས་ཀྱི་ལང་ཀ་དེ་གོང་བུ་དོན་ལ་ཡ་གཉིས་སུ་བསྐྱབས་མར་གཅིག་སུ་བསྐྱབས་གང་དག་ཀྱག་ཀྱོག་ཞེ་བོ་གཅིག་གང་ཕྱིན་བྱས་ཡིན་ན་ག་དུས་ཡིན་ན་ལས་འདོད་པ་གང་ཅི་ཡིན་གོ་མ་ཐ་ལས་རྒྱ་ནག་གི་ད་སྤྱིར་བཏང་གི་ལོ་རྒྱུས་ཀྱི་གོ་འཕེར་རིམ་བྱུར་བ་དེས་ན་རྒྱུན་ལྡན་ཅན་གྱི་རྒྱལ་ཁབ་ཅིག་དང་མཐའ་མ་མཐའ་མ་དེ་རོགས་རམ་བྱས་པ་ནི་ད་དམངས་གཙོ་དང་དེ་རང་དབང་ཆེ་རུ་ཆེ་རུ་འགྲོ་ཉེན་ཀྱི་ལུང་པ་ཅིག་ཆགས་ཡག་གི་རོགས་བྱེད་པ་མ་ཟད་ཡིན་ན་ང་ཚོ་གཞུང་ནང་ལོག་ལ་ཡོད་པའི་དཔོན་རིགས་ཕྲན་བུའི་བསམ་བློ་གུ་ཡངས་ཡོད་ཉེན་དང་འདི་ཚོ་ལ་ཡང་ག་དུས་ཡིན་ནའི་རོགས་རམ་བྱས་བྱས་ད་དེ་འདྲས་རེ་ཅིག་ལས་ན་འདིའི་ཨོང་ཅག་ཧྲི་རང་ནི་ཕལ་ཆེར་དེ་དྲག་འགྲོ་གི་བསམ་བྱས་དེ་འདྲས་དེ་འདྲས་བྱས་བྱས་ཡིན་ན་བསྒྱུར་བཅོས་ཀྱི་དུས་རབས་ས་འདིའི། ཁོའི་ཁྱད་ཆོས་རེ་འཁོར་དག་རེད་འདུག་ད་ལྟའི་གནས་སྟངས་ལ་ཡང་འདོད་པ་མེད་བཞིན་དུ། སང་ཉིན་གནངས་ཉིན་དྲག་དྲག་འགྲོ་གི་རེད་འོ་དཔོན་པོ་དེ་ལས་དྲག་ཅིག་སླེབས་ན་དེ་ལས་དྲག་འགྲོ་གི་རེད་བསམ་བསམ་ཅིག་འདི་འདྲས་ཀྱི་རེ་བ་ཁོར་བཅངས་བྱས་ཁོ་ཡོང་གི་འདུག་ད་ང་རང་ཚོ་བོད་པ་ཆ་བཞག་པ་ཡིན་ན་ལས་སྔོན་ཆད་དཔེ་མཚོན་མང་པོ་འདུག་བཟང་པོ་འདུག་སྔ་མོ་ལྷ་སའི་གྲོང་ཁྱེར་གྱི་སྤྱི་ཁྱབ་བློ་དགའ་ལགས་དང་ད་ག་ནང་བཞིན་བོད་རང་སྐྱོང་ལྗོངས་ཀྱི་ཨ་འདི་བསྟན་འཛིན་ཧྲུའུ་ཅི་ཟེར་ཉེན་དེ་ཚོ་ལ་ཁོ་ཚོ་དངོས་གནས་བྱས་ན་བོད་པའི་ཞེན་ཆགས་ཞེ་པོ་ཆེ་ཆེ་འདི་ཀུན་སློང་ཆེ་ཆེ་འདི་ཤེས་འགྱོ་ད་ཅི་མ་རེད་ད་ཕྲན་བུ་ཅིག་མི་རྒྱུན་ལྡན་གྱི་མི་ཅིག་ངོས་ནས་རྒྱུ་མཚན་དང་ལྡན་པའི་ངོས་ནས། གཅིག་བོད་པའི་ཆེད་དུ་གཅིག་པོ་མ་རེད་ད་གཅིག་རྒྱ་ནག་ཁོ་རང་ཚོའི་ཆེད་དུ་ད་བྱས་བྱས་ཡིན་ན་ཕྲན་བུའི་སྐད་ཆ་དྲང་ཙམ་དང་ལས་ཀ་དྲང་ཙམ་དང་འདི་འདྲས་བྱས་པ་ཡིན་ན་གང་ལྟར་རྒྱ་ནག་གི་ད་ལྟའི་སྒྲོམ་གཞི་འདིའི་འོག་ལ་ཡང་མུ་མཐུད་ཅིག་ལས་ཀ་བྱས་བྱས་བསྡད་ས་མི་འདུག་གང་ལྟར་ཁོ་ཚོ་སྒང་ག་ལོག་ག་ལེ་ག་ལེ་ཐབས་ཟུར་ལ་ཡང་ཕུད་བྱས་གང་ལྟར་ལས་ཀ་བྱེད་མ་བཅུག་བྱས་བྱས་བཞག་སོང་ང་འདི་འདྲས་ཅིག་གིས་གང་ལྟར་ཁོར་ཡུག་འདིའི་ནང་ལོག་ལ་ཡང་རྒྱ་ནག་གི་དཔོན་པོ་དེ་ཚོས་ཡང་ག་འདྲས་ཡིན་ན་ལས་ཀ་བྱེད་ཡག་དེ་ཞེ་པོ་ཞིག་ཁག་པོ་ཡིན་པ་བསམ་བློ་གུ་ཡངས་པོ་ཡོད་ཉེན་དེ་ཚོ

དེ་འདྲས་གཅིག་གི་གནས་སྟངས་འོག་སླེབས་དུས་ཙམ་པ་རྒྱ་ནག་གི་ད་ལྟའི་སྒྲོམ་གཞི་ཆེན་པོ་འདིའི་ནང་ལོགས་ལ་ཡ་མི་བྱེ་བྲག་པ་གཅིག་གིས་བསམ་བློ་གུ་ཡངས་ཙམ་ཡོད་པ་ཡིན་ནའི་རེད་སྤྱོད་པ་ཡག་ཙམ་ཡོད་ནའི་རེད་མི་བཟང་གོ་ཡིན་པ་ཡིན་ནའི་རེད་ག་འདྲས་ཡིན་པ་ཡིན་ནའི་གང་ལྟར་ཁོའི་ཁོར་ཡུག་ཆེན་པོ་འདིའི་འོག་ནས་ཐོན་རྗེས་རྒྱ་ནག་གི་ཆབ་སྲིད་ལམ་ལུགས་ལ་ཡང་དོན་སྙིང་ལྡན་པའི་འགྱུར་ལྡོག་བཏང་ཡག་དང་ལས་ཀ་བཟང་གོ་དང་ལས་ཀ་གུ་ཡངས་གོ་བྱེད་ཡག་ས་དེ་ཡིན་ན་ཧ་ལམ་ད་གང་ལྟར་འགྲོ་ས་མེད་པ་དེ་འདིར་ཆ་བཞག་བྱས་བྱས་ཡིན་ན་བགྲོ་གླེང་བྱེད་ཉེན་མང་ཆེ་ཅིག་གིས། དེ་འདྲས་བཤད་ཀྱི་འདུག་འདིའི་སྐོར་ལ་བགྲོ་གླེང་བྱེད་ཉེན་ད་རྒྱ་མིའི་རྫོགས་པ་མཁས་པ་འདི་འདྲས་མང་པོ་ཞིག་འདུག་ལས་འདས་པའི་བདུན་ཕྲག་གཉིས་ཙམ་ནང་ལོག་ལུ་ཡ། Twitter དང YouTube ཐོག་ནས། ལི་ཁེ་ཆང་དང་མཉམ་དུ་སློབ་གྲྭར་འགྲོ་མྱོང་ཉེན་ཡང་རྒྱལ་སྐྱ་དང་འདོགས་པ་རྒྱ་ནག་གཞུང་ནང་ལོག་ལས་ཀ་བྱེད་མྱོང་ཉེན། ལི་ཧྲའོ་མིན་དང་ཝུའུ་གོ་ཀོང་དང་ཀྲང་ལུན་ཟེར་ཉེན་ཚོ་ད་ཁོང་ཚོ་ཚང་མ་ལོག་ཡིན་ན་དེའི་སྐབས་དེ་ལི་ཁེ་ཆང་མཉམ་དུ་ལས་ཀ་བྱེད་མྱོང་རྗེས་ལ་ཡ་ཡིན་ན་རྒྱ་ནག་ནས་མར་ཐོན་བྱས་ད་སྐབས་སུ་ནུབ་ཕྱོགས་རྒྱལ་ཁབ་ཀྱི་སློབ་གྲྭ་ཆེན་མོའི་ནང་ལོག་ལུ་ཡ་མཁས་པ་འདི་འདྲས་ཆགས་བྱས་དེབ་བྲིས་རྩོམ་བྲིས་བྱེད་ཀྱི་ཉེན་དེ་ཨ་རི་ཁོ་ཚོ་མང་ཆེ་གཅིག་ལྟ་ཚུལ་དེ་འདུག་ལྟ་ཚུལ་དེ་ཚོ་ལ་ཡང་ཡོངས་སུ་མོས་མཐུན་མ་བྱེད་ཉེན་དེ་འདྲས་ཁག་གཅིག་འདུག་ཁོ་ཚོས་ལྟ་བ་བྱས་པ་ཡིན་ན་ད་ལྟའི་རྒྱ་ནག་གི་དམར་ཤོག་གི་སྒྲོམ་གཞི་འདིའི་ནང་ལོགས་ལ་ཡང་དཔོན་རིགས་ཕྲན་བུའི་བསམ་བློ་གུ་ཡངས་ཙམ་དང་མི་བཟང་ཙམ་འདི་ཡོང་བ་ཡིན་ནའི། དོན་སྙིང་ལྡན་པའི་ཡིན་ན་རྒྱ་ནག་ལ་ཡང་བསྒྱུར་བཅོས་གཏང་ཡག་གི་ས་རྒྱར་འདི་མེད་པ་ཡིན་ནའི། མི་དེ་ཚོས་སྲིད་ཇུས་ཕྲན་བུའི་གུ་ཡངས་ལ་དང་ཏིག་ཙམ་ལས་ཀ་ཏིག་ཏིག་ཡག་བྱས་པ་དེས། སྲིད་ཇུས་དེའི་འོག་ལ་ཡར་ད་མ་བསྡད་རང་བསྡད་ཁེལ་བའི་མི་དུང་ཕྱུར་མང་པོ་ཡོད་རེད་པ། འདི་ཚོའི་འཚོ་བ་ལ་ཡར་བརྡབ་གསིག་ཏོག་ཙམ་ཉུང་ངུ་ཡོད་དུས་ཙམ་པ་ཡིན་ན་དངོས་གནས་ཀྱི་དོན་སྙིང་ལྡན་པའི་ད་དཔོན་པོ་ཚོ་ཚོ་ཏིག་ཡག་ཡོད་པ་ཡིན་ན་ཁོའི་ཕན་ཐོགས་ཡོད་པ་དེ་ཡིན་ན་གསལ་བ་རེད་ཟེར་ཅེས་བཤད་གི་འདུག་ངས་དེ་བདེན་པ་རེད་བསམ་གི་འདུག་ང་རང་ཚོ་བོད་པ་ཆ་བཞག་པ་ཡིན་ན་ལས་འདོད་ཤ་དང་གོ་ཐོས་ལ་ཡ་ཧུ་ཡའོ་པང་དང་དེ་ཚོའི་བསམ་བློ་ཕྲན་བུ་གུ་ཡངས་ཡོད་པ་དང་དེ་སྐབས་དེ་པཎ་ཆེན་རིན་པོ་ཆེ་དང་ཁོང་རྣམ་ཚོས་འབད་བརྩོན་གནང་བྱས་ཡིན་ན་ང་རང་ཚོ་བོད་པའི་འཚོ་བའི་གནས་སྟངས་དང་དགོན་པ་གསར་བཞེངས་དང་དེ་ཚོ་ཕར་བཞག་ཨ་ལས་བོད་ཡིག་ཁོ་རང་བསམ་བཏང་པ་ཡིན་ནའི་ད་ད་ལྟ་ཅིག་བོད་ནང་ལོགས་ལ་ཡང་བོད་ཡིག་གི་སློབ་སྦྱོང་ཆུ་ཚད་དེ་མ་བཏང་དཀའ་ངལ་དང་ཉམས་རྒུད་ཞེ་པོ་ཞིག་འགྲོ་སྐོར་དེ་ལས་ད་དུང་ཅིག་བསྟན་ཡག་ཡོད་པ་དེ་གས་དེ་མང་པོ་ཅིག་ཡིན་ན་འདོད་ཤ་དང་གོ་ཐོས་ལ་ཡག་ཨན་པཎ་ཆེན་རིན་པོ་ཆེ་དང་དེ་ཚོས་སྐུ་ལས་བསྐྱོན། དེའི་སྐབས་དེ་ཡིན་ན་ཧུ་ཡའོ་པང་དང་དེ་ཚོའི་ཕྲན་བུའི་བསམ་བློ་གུ་ཡངས་ཅན་གྱི་འགོ་ཁྲིད་དེ་ཚོའི་སྲིད་ཇུས་འོག་ལ་ཡ་གོ་སྐབས་བྱུང་པའི་རྐྱེན་གྱིས་ད་ལྟ་ཡི་བཟང་ཕྱོགས་ཀྱི་འབྲས་བུ་འདི་བསྟན་ཡ་ཡོད་རེད། ད་དེ་འདྲས་ཡོད་པ་ཡིན་ནའི་ད་གིན་ངས་ཞུ་ཡ་དེ་རེད། ད་ད་ལྟའི་དུས་ཚོད་དེ་སླེབས་པའི་སྐབས་དེ་ཡིན་ན། ད་ཨ་འདི་ཁོང་ཚོ་མཁས་པ་དེ་ཚོ་རྒྱ་མིའི་མཁས་པ་དེ་ཚོས་གཙོ་བོ་དེ་ག་རེ་གསུང་གི་རེད་ཟེར་ན། དེ་སྔོན་གྱི་ནང་བཞིན་བྱས་བྱས་དཔོན་པོ་གཅིག་བསམ་བློ་གུ་ཡངས་ང་དང་མི་བཟང་ང་དང་དེ་འདྲས་གཅིག་ལ་རེ་བ་བཅོལ་བཅོལ་བསྡད་ཡག་གི་དུས་ཚོད་དེ་ཡོལ་ཚར་བ་རེད། བསྒྱུར་བཅོས་ཀྱི་དུས་རབས་དེ་ཡོལ་ཚར་བ་རེད། དེ་འདྲ་སོང་ཙང་ད་མ་འོངས་པར་རྒྱ་ནག་དེ་ལམ་ཁ་གང་འདྲ་ཞིག་འགྲོ་དགོས་འདུག་རེ་བ་གང་འདྲ་ཅིག་བཅོལ་དགོས་འདུག་ཟེར་ཅིག་གོ་འགག་རྩའི་གནད་དོན་གལ་ཆེན་པོ་ཅིག་རེད་པ། དེ་ཚོ་བསམ་བློ་བཏང་པའི་སྐབས་ལ་དེ་སྔོན་གྱི་བསམ་བློའི་བཏང་སྟངས་བཏང་བྱས་བསྡད་ན་ཡོང་གི་མི་འདུག་དེ་ལས་བསམ་བློ་གསར་བ་ཞིག་དང་ལམ་ཁ་གསར་བ་ཞིག་འཚལ་ཡ། དམིགས་ཡུལ་གསར་བ་ཞིག་བཅངས་བྱས་ལོ་རྒྱུས་ལེའུ་མ་གསུམ་ནས་དུམ་བུ་གཅིག་པའི་ཆ་ཚང་མཇུག་བསྒྲིལ། དུམ་བུ་གསར་བ་ཞིག་ལི་ཁེ་ཆང་འདས་གྲོངས་སོང་བ་དེས་དེ་འདྲའི་མཚོན་དོན་གྱིས་ལམ་ཁ་དཀྱོག་ཡག་གི་དུས་ཚོད་ཅིག་སླེབས་པ་རེད་ཟེར་བྱས།